རྣམ་པ་ཚོ་སྐུ་ཁམས་བཟང། ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། དེ་སྔ་ལོ་འགའ་ཤས་ཤིག་གི་གོང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བོད་པའི་དགེ་རྒན་རྣམས་ལ་ལམ་སྟོན་བཀའ་སློབ་གནང་བའི་ནང། ང་ཚོ་བོད་མི་རིགས་རྣམས་ནི་དཔལ་ནཱ་ལེནྡྲའི་མཁས་པའི་དབང་པོ་རྣམས་ཀྱི་ལེགས་བཤད་རྣམས་རྒྱུན་འཛིན་བྱེད་མཁན་ཞིག་ཆགས་ཡོད་པ་མ་ཟད། འཛམ་གླིང་གི་ནང་པའི་རྒྱལ་ཁབ་སུ་གཅིག་ལ་མེད་པའི་ཚད་མ་རིག་པའི་རྣམ་གཞག་དེ་ཡང་ང་ཚོ་བོད་མི་རིགས་ཀྱིས་རྒྱུན་འཛིན་བྱས་ཡོད་སྟབས། དེ་ནི་སྤོབས་པ་བྱེད་འོས་པ་ཞིག་ཡིན་ལུགས་བཀའ་གནང་འདུག། ད་རེས་ཁ་སང་འཛམ་བུ་གླིང་འདི་སྒང་ལ། བོད་ཀྱི་སངས་རྒྱས་པའི་ཆོས་ལབ་ན་བོད་ཀྱི་རིག་གཞུང་ལབ་དུས། དེ་སྔ་ད་ཅིག་མཐོང་ཆུང་བྱེད་ས། ཁྱད་གསོད་བྱེད་ས་ཅིག་ད་རེས་ཁ་སང། ཅིག་བོད་ཀྱི་རིག་གནས་ནང་ནས། ཅིག་ཚུར་སློབ་སྦྱོང།

ད་དེ་སྔ་མོའི་ང་ཚོ་རྒྱ་གར་མཁས་པའི་གཞུང་རེད་ཟེར་ཡང་ཅི་གོ་རེད་མི་འདུག་ད་ད་རེས་ཁ་སང་འཛམ་བུ་གླིང་འདི་སྒང་ལ་དངོས་ཡོད་གནས་ཚུལ་འདུག་ཟེར་ལྟོས་དང། གང་ལྟར་སེམས་ཁམས་རིག་པའི་འགྲོ་སྟངས་མ་ཤེས་པ་བྱས། མི་ཆོས་ལུགས་ནུབ་ཕྱོགས་ལ་ཡོད་བསྡད་པའི་ད་ཡེ་ཤུ་དང་མི་ཁ་ཆེ་དེ་ཚོའི་གྲས་དེ་མི་ཚང་མས་བྱམས་བརྩེ་ཞེས་བཤད་ཀྱི་ཡོད་རེད་བཟོད་པ་དང་ཆོག་ཤེས་བྱས་ནས་བཤད་ཀྱི་ཡོད་རེད་ཞེ་དྲག་ཡག་པོ་རེད་རེད་དེ་ཡིན་ནའི་ཅིག་ཞི་གནས་སྒོམ་ཡག་དང་ལྷག་མཐོང་སྒོམ་ཡག་མེད་པ་ཡིན་དུས་རྩ་ནས་སེམས་ཁམས་རིག་པ་དེ་ཞེ་དྲག་ཐོན་གྱི་མི་འདུག་པ།

ཧ་ལས་པ་རེད་ཤག་ང་ཚོ་མེས་པོས་དཀའ་ལས་བརྒྱབ་པའི་གྲུབ་འབྲས་དེ་དེ་ང་ཚོས་ད་དེ་སྔ་བཙན་བྱོལ་ལ་ང་ཚོ་ཐོག་མར་འབྱོར་དུས་ཙམ་ནས་ང་ཚོས་དེ་བདག་པོ་རྒྱག་ཡག་གི་བསམ་བློ་བཏང་ནས་ད་འདི་རྐྱང་རྐྱང་རེད་ད་འདས་པའི་ལོ་ཕལ་ཆེར་ཉི་ཤུ་བཅོ་ལྔ་ཉི་ཤུའི་ནང་ལ་ང་དེ་བར་འཛམ་བུ་གླིང་ག་ས་ག་ལ་ད་ངོ་ཤེས་པ་མང་པོ་ཆགས་ཀྱི་ཡོད་རེད་ཚན་རིག་པ་མང་པོ་ངོ་ཤེས་ཀྱི་ཡོད་རེད་དེ་འདྲ་ཆགས་ཡོང་དུས་ཨོ་ད་ང་ཚོས་བདག་པོ་རྒྱབ་བྱས་པའི་སེམས་ཁམས་རིག་པ་རེད་ཚད་མ་རིག་པ་རེད།

བོད་ཀྱི་རིག་གཞུང་ཟེར་དུས་ནང་པའི་ཆོས་དང་འབྲེལ་བ་ཆགས་ཀྱི་ཡོད་པ་དང། མི་སྒེར་སོ་སོའི་ངོས་ནས་ཆོས་ལ་དད་པ་ཡོད་མེད་ལ་མ་ལྟོས་པར་ནང་པའི་ལྟ་གྲུབ་སྐོར་ལ་སློབ་སྦྱོང་བྱ་རྒྱུ་ནི་ཧ་ཅང་གལ་ཆེན་པོ་ཡིན་ལུགས་འདི་ལྟར་བཀའ་ཕེབས་དོན།
ད་བོད་ཀྱི་རིག་གཞུང་ཟེར་དུས་གཙོ་བོ་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་འདུག་ག་བྱས་ཙང་ང་རང་སོ་སོ་སྒེར་གྱི་ངོས་ནས་ཆོས་ལ་དད་པ་ཡོད་ནའི་རེད་མེད་ནའི་རེད་ནང་པའི་རིག་གཞུང་གཙོ་བོ་ནང་པའི་ལྟ་གྲུབ་འདི་ཚང་མས་ཤེས་དགོས་པ་ཞིག་རེད་ཤེས་སོང་ངམ།

བའི་ཤིན་ཏུ་ལྐོག་གྱུར་དེ་ཅུང་ཟད་ལྐོག་གྱུར་དུ་འདྲ་བ་ཡང་རེད་ཅུང་ཟད་ལྐོག་གྱུར་གྱི་རིགས་དེ་མཐོང་བ་མངོན་གྱུར་ལ་འདྲ་བ་ཡང་རེད་མཐོང་བ་མངོན་གྱུར་གྱི་རིམ་པའི་ནང་ལ་ཚན་རིག་པ་ཚོ་དང་ང་ཚོ་མཉམ་པོ་འགྲོ་ཐུབ་ཐུབ་བ་བྱ་དེ་འདྲ་ཡིན་དུས་ད། ཕལ་ཆེར་འཛམ་བུ་གླིང་འདི་སྒང་ལ། ཡ་རབས་སྤྱོད་བཟང། དགོས་ཀྱི་ཡོད་པ་ད་ཚང་མ་ལོག་གིས་མཁྱེན་གསལ་རེད་ཞི་བདེ་དགོས་ཀྱི་ཡོད་པ་ཚང་མས་མཁྱེན་གསལ་རེད་ད་ཞི་བདེ། ནང་གི་སེམས་རྒྱུད་ཀྱི་ཞི་བདེ་བརྒྱུད་ནས་ཞི་བདེ་བཟོ་ཡ་རེད་མ་གཏོགས་སེམས་རྒྱུད་ཆགས་སྡང་གི་གཞན་དབང་ལ་བསྡད་ནས། ཞི་བདེ་ཡོང་ཐུབ་ཡག་རྩ་བ་ཉིད་ནས་ཡོག་མ་རེད། ཞི་བདེ་གོ་ལག་གིས་བཟོ་ཐུབ་གི་མ་རེད། ཞི་བདེ་ཉོ་ཡག་ཡོག་མ་རེད། སྨན་བཟས་ནས་ཞི་བདེ་ཡོང་ཡག་ཡོག་མ་རེད། ཞི་བདེ་ཡོང་ཡག་ཟེར་མཁན་དེ་ཞི་བདེ་དཀྲུག་མཁན་དེ་ཆགས་སྡང་གི་བློ་དེ་རེད། ཆགས་སྡང་གི་བློ་སེལ་ཡག་དེ། བློའི་ནང་ནས་ཆགས་སྡང་ལ་ཉེས་དམིགས་མཐོང་ཆགས་སྡང་ལ་སྐྱོན་བལྟས། དེ་འདྲའི་ཞིག་གི་ཐོག་ནས་ཆགས་སྡང་གི་ལྡོག་ཕྱོགས་དེ་ནི་བྱམས་པ་དང་བརྩེ་བ་ཟེར་མཁན་དེ་གྱིས་དེ་ད་གོང་འཕེལ་གཏོང་ཡག་ཅིག་གིས་ད་ང་ཚོ་འགྲེལ་བཤད་རྒྱབ་ཐུབ་ཡག་ཞིག་འདུག་ག།

དམིགས་བསལ་ཆོས་དང་མ་འབྲེལ་བའི་ད་ཡ་རབས་སྤྱོད་བཟང་ཟེར་བཤད་བསྡད་ཡག་གོ་ཨ་ད་མི་སྤྱི་ལ་ཁྱབ་ཐུབ་ཡག་ཅིག་རྒྱ་གར་ནང་ལ་ཆ་བཞག་ནས་རྒྱ་ད་བི་ལིན་གཅིག་ལྷག་ཙམ་བྱེད་ཐུབ་པའི་མི་ཚང་མ་ལོག་ལ་ཁྱབ་ཐུབ་པ་ཅིག་ད་བསམ་བློ་གཏང་གི་ཡོག་རེད་ཟེ་དེ་བྱེད་དུས་ས་ནས་སེམས་ཁམས་རིག་པ་དང་ཅིག་ཚད་མ་རིག་པ་དང་ཨ་ད་ང་ཚོས་ད་ཅིག་བསླབ་བཞག་པ་དེ་ད་ང་ཚོས་མི་ལ་བཤད་དུས་ནང་པའི་གཞུང་ནས་གསུངས་བཞག་པ་ཁོ་བཤད་རྒྱུ་རེད་དེ་མ་གཏོགས་ཡོག་མ་རེད།

དེ་འདྲའི་ཅིག་ང་ཚོ་བྱེད་ཐུབ་ཡག་གི་ནུས་པ་འདུག་པས་ངར་ཆ་བཞག་ནས་ད་མི་མང་པོ་ཐུག་སྐད་ཆ་མང་པོ་བཤད་དུས་ས་ནས་སྤོབས་པ་སླེབས་ཀྱི་ཨོ་ང་ཚོ་བོད་པ་སྐྱོ་པོ་ད་ཁྱོན་ནས་རེད་མི་འདུག་བསམ་པ་ཅིག་སྤོབས་པ་སླེབས་ཡོང་གི་བྱས་ཙང་ད་དེ་འདྲའི་ཅིག་ཡོད་པ་ཡིན་དུས་ས་ནས་ད་ང་རང་ཚོ་དེ་དེ་ཨང་ད་བཙན་བྱོལ་ལ་རང་དབང་ལུང་པའི་ནང་ལ་ཡོད་བསྡད་པའི་ང་ཚོ་བོད་པ་ཚོས་ག་ལེ་ག་ལེ་ལ་ང་རང་རིམ་པ་དང་པོ་དེ་རྒྱ་གར་ནང་ལོགས་ལ་རྒྱ་གར་གྱི་ཕ་མེས་ཀྱི་མེས་པོའི། ད་བའི་ཤེས་ཡོན་དེ་ཡིན་ཏེ་བསྐྱར་གསོ་བྱས་ཡ་ང་ཚོ་གང་ལ་གང་འཚམས་ཞབས་འདེགས་སྒྲུབ་ཐུབ་པ་རེད། ད་ཨང་ད་གྲྭ་ས་ལ་ཡ། ལོ་མང་པོ་དཔེ་ཆ་བལྟས་ནས་ལོ་ཉི་ཤུ་ཙམ་དཔེ་ཆ་བལྟས་ནས་ཡོང་བསྡད་པ་ཚོའི་ནང་ལོགས་ནས། དབྱིན་ཇི་བསླབ་ཡ་ད་དབྱིན་ཇི་ཤེས་མཁན་གང་ལ་གང་འཚམས་འདུག་ད་མུ་མཐུད་ནས་གཅིག་གིས་དབྱིན་ཇི་ཟབ་སྦྱོང་བྱས་ཡ་སོགས་རོ། ཡང་ད་ག་ནང་གཅིག་གིས་ཧིན་དྷིའི་སྐད་ཟབ་སྦྱོང་སྤྲད་ཡ་སོགས་རོ་དེ་འདྲས་ང་ཚོ། གཅིག་ང་ཚོ་དེ་འདྲས་འབད་རྩོལ་བྱེད་བསྡད་ཀྱི་ཡོད་རེད། ད་འདི་ཡིན་ཏེ། མ་རྩ་རོགས་པའི། གཏིང་ཟབ་པོའི་མ་རྩ་དེ་ལོ་མང་པོ་སློབ་སྦྱོང་བྱས་བཞག་པའི། དགེ་བཤེས་ཚོ་ད་གཙོ་བོར་ཆགས་བསྡད་ཀྱི་རེད་ད། ཡིན་ནའི་དེ་དང་ཆབས་ཅིག་ང་ཚོ་སྤྱི་ཡོངས་ཀྱིས་ང་ཚོ་བོད་པའི་བཙན་བྱོལ་བའི་ནང་ལོགས་ནས་མ་འོངས་པ་ལ་རྒྱ་གར་གྱི་ཤེས་ཡོན་ཡར་རྒྱས་གཏོང་ཡག་གི་ནང་ལོགས་ལ་ང་ཚོས་ཞབས་འདེགས་སྒྲུབ་ཐུབ་ཡག་ཅིག་གི་ནུས་པ་ཡོད་པ་བཟོ་ཞིག་མཐོང་གི། ཟེར་ད་དེ་འདྲའི་ཡིན་དུས་ཙང་ནི་ད་ག་ཚོད་ཅིག་གི་ད་གོ་སྐབས་ཅིག་ཡོད་བསྡད་པ་ད་དམིགས་ཡུལ་ད་ག་ཚོད་ཅིག་ང་ཚོ་བློ་ལ་བཞག་ནས་ང་ཚོ་ཨང་ད་ད་སྤུ་གུ་ཚོར་སློབ་སྦྱོང་སྤྲད་པའི་ཁ་ཐུག་ལ། དམིགས་ཡུལ་འདི་འདྲའི་ཅིག་བློ་ལ་བཞག་ནས། ཨང་ད་འཛམ་བུ་གླིང་ལ་ཨང་ད་བའི་འགྲོ་ག་བཞིན་འགྲོ་བའི། ཅིག Modern Education འདི་གཅིག་པོ་གིས་འདང་གི་མེད་པ་ཅིག་གིས། ད་འདིའི་ཨང་ད་ད་སྣོན་པ་དགོས་ཀྱི་ཡོད་རེད་སྣོན་པ་དེ་ང་ཚོས་རྒྱབ་ཡ་རེད་མ་གཏོགས་གཞན་དག་སུ་གཅིག་རྒྱབ་ཐུབ་ཀི་མ་རེད། ཤེས་སོང་ཨ། འདི་འདྲ་ཡིན་དུས་ས་ནས་ད། སེམས་ཁམས་རིག་པ་གཙོ་བོར་གྱུར་པའི་དེ་ནི། སེམས་ཁམས་རིག་པའི་སྐད་ཆ་བཤད་དུས་ས་ནས་ཚད་མ་རིག་པ་དང་འབྲེལ་ནས་འགྲེལ་བཤད་རྒྱབ་ཐུབ་པ་ཅིག་གིས། ད་དེ་ང་ཚོ་སྤུ་གུ་འདི་འདྲའི་ཅིག་གིས།

ང་ཚོ་དེ་གནས་སྐབས་ད་ང་ཚོ་བཙན་བྱོལ་བྱས་འདུག་བསྡད་པའི་རིང་དེ་ལ་ཡིན་ན་ཡང་ཅིག་རིམ་པས་རིམ་པས་ཀྱིས་རྒྱ་གར་ལ་ཡང་ད་གནའ་རབས་ཀྱི་ཤེས་ཡོན་ཅིག་སླར་གསོ་བྱེད་ཡ་དེའི་ཐོག་ལ་ང་ཚོ་བོད་པ་བཙན་བྱོལ་བའི་ནང་ལོགས་ནས་གང་ལ་གང་འཚམ་གྱི་ཞབས་འདེགས་སྒྲུབ་ཐུབ་ཡ་ཅིག་དེ་ཡོང་གི་རེད་བསམ་གི་བྱས་ཙང་དེ་ཅིག་ཁྱེད་རང་ཚོ་སེམས་ལ་ངེས་པ་བྱས།
མ་འོངས་པར་ང་ཚོ་བོད་མི་རིགས་ཀྱི་རིག་གཞུང་ཟེར་ཀྱང་རུང། ཡང་ན་བོད་མི་རིགས་ཀྱི་སྤུས་ཚད་ཟེར་ཀྱང་རུང། ཡང་ན་བོད་མི་རིགས་ཀྱི་བཟང་པོའི་ཡོན་ཏན་ཟེར་ཀྱང་རུང། དེ་དག་འཛམ་གླིང་སྤྱི་ལ་མིག་དཔེ་བསྟན་ཐུབ་པ་བྱས་ཏེ་འཛམ་གླིང་ནང་ཞི་བདེ་སྤེལ་དགོས་ལུགས་བཀའ་གནང་འདུག།
བྱས་དེ་འདྲ་ཡིན་དུས། འཛམ་བུ་གླིང་འདི་སྒང་ལ་ཅིག་དོ་སྣང་ཡོད་མཁན་གྱི་མི་དེ་ཚོ་གྲལ་གྱིས་བོད་པའི་གཤིས་ཀ་འདི་སྐྱག་རྫུན་མ་བཤད་མཁན། དྲང་པོ་དྲང་བཞག་བྱེད་མཁན། ད་མ་འོངས་པ་ལ་ཡིན་ནའི་ང་ཚོ་མུ་མཐུད་ནས་བོད་མི་རིགས་ཀྱི་ཅིག་ད་རིག་གཞུང་ཟེར་ནའི་མི་འདུག་བོད་མི་རིགས་ཀྱི་སྤུས་ཚད་ཟེར་ནའི་མི་འདུག། དེ་ཡག་པོ་བྱས་འཛམ་བུ་གླིང་འདི་སྒང་ལ་བསྟན་ཐུབ་ཡ་ཅིག་དང་དེའི་ཐོག་ནས་ཨེ་ནི་འཛམ་བུ་གླིང་འདི་སྒང་ལ་ཡ་ཅིག་བྱམས་བརྩེ་ལྡན་པའི་མི་སྡེ་ཅིག་ཆགས་ཐུབ་ཡ་དང་དེ་ང་ཚོ་དམིགས་ཡུལ་བཞག་དགོས་རེད་དེ་ཁྱེད་རང་ཚང་མ་ལ་སེམས་ལ་བཞག་ང་ཚོ་དེ་རྒྱུ་ཆ་ཡོད་རེད་བསམ་གྱི་འདུག་ད་རྒྱུ་ཆ་དེ་ང་རང་ཚོ་བེད་སྤྱོད་ཡག་པོ་བྱས་ནས་ད་བྱས་ཙང་ཁྱེད་རང་ཚོ་དགེ་རྒན་ཚོ་ད་གང་འདྲ་དེ་འདྲ་གི་ད་ང་ཚོ་མི་རབས་གསར་པ་ཅིག་འདུག་ཡག་པོ་ཅིག་ཡོང་ཐུབ་ཡ་གི་གྲ་སྒྲིག་བྱེད་མཁན་དེ་ཁྱེད་རང་ཚོ་དགེ་རྒན་ཚོ་རེད།